གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི Asia རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་པ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བཅོ་ལྔ་རེས་གཟའ་ཉི་མའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་དབྱངས་སྒྲོལ་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་བཅས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་སྐོང་ཚོགས་གནང་བཞིན་སྐབས་བདུན་པའི་ཚོགས་གཙོ་དང་ཚོགས་གཞོན་རྣམ་གཉིས་གསང་བའི་འོས་བསྡུའི་ལམ་ནས་འདེམས་ཐོན་གནང་རྒྱུ་ཡིན་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་པེ་ཅིན་དུ་རྒྱ་རིགས་ལས་འགུལ་བ་ཕིང་ལི་ཧྭ་འཛིན་བཟུང་བྱས་ནས་ལོ་གཅིག། འཁོར་བའི་སྐབས་དེར་རྒྱལ་སྤྱི་དང་རྒྱ་ནག་ནང་ཁོང་གི་ཤུགས་རྐྱེན་ཇེ་ཆེར་ཕྱིན་ཏེ་ནོ་བྷེལ་ཞི་བདེའི་གཟེངས་རྟགས་ཚུན་སྤྲོད་དགོས་པའི་དགོངས་ཚུལ་བཏོན་མཁན་ཡོང་གི་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་རིགས་སློབ་མའི་རྩོམ་རིག་དང་རིག་གཞུང་འདུ་འཛོམས་གནང་བ་དེ་ཡར་རྒྱས་ཀྱི་གཞི་རྩར་འགྱུར་རྒྱུ་འགྲན་བསྡུར་གྱི་ངོ་བོའི་ཐོག་ནས་གནང་བ་ཡིན་ན་དགེ་མཚན་ཆེན་པོ་ཡོད་ལུགས་སློབ་ཕྲུག་ཁག་ཅིག་གིས། དགོངས་ཚུལ་བཏོན་གནང་བའི་སྐོར་དང། དེ་ནས་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་ནང་བོད་མི་ཚོས་དྲག་པོའི་ལམ་ནས་བཙན་རྒོལ་རྒྱལ་སྐྱོབ་ཀྱི་དམག་འཐབ་གནང་བའི་བརྒྱུད་རིམ་གློག་བརྙན་དང་པར་དུ་བླངས་པ་ཁག་བོད་ཀྱི་འགྲེམས་སྟོན་ཁང་དུ་དོ་བདག་བསྟན་འཛིན་བསོད་ནམས་ལགས་ནས་འགྲེམས་སྟོན་གནང་བའི་སྐོར་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསོད་ནམས་ལགས་དང། བློ་དཔལ་ལགས་བར་གླེང་མོལ་ཞུས་པ་བཅས་ཐེངས་འདིའི་གསར་འགྱུར་དང་ལེ་ཚན་ཁག་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་དབྱངས་སྒྲོལ་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་འདས་པའི་བདུན་ཕྲག་གཉིས་གསུམ་ཙམ་ནས་བཟུང་བལ་ཡུལ་ནང་ཆོས་འབྲེལ་གྱི་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པ་ལྟར་སྤྱི་ཟླ་བཅུ་པའི་ཚེས་བཅུ་བཞི་སྟེ། རེས་གཟའ་སྤེན་པའི་ཉིན་བལ་ཡུལ་གྱི་རྒྱལ་ས་ཀཏ་མན་ཌུའི་ནང་བོད་མི་གཙོ་བོར་གྱུར་བའི་དད་ལྡན་ཕྱི་ནང་མི་རིགས་སྟོང་ཚོ་མང་པོར་འཛམ་གླིང་ཞི་བདེའི་ཆེད་དུ་སྤྱན་རས་གཟིགས་རྒྱལ་བ་རྒྱ་མཚོའི་ལྷ་ལྔ་ལས་གྲུབ་པའི་སྤྱན་རས་གཟིགས་ཀྱི་དབང་ཆེན་སྩལ་གནང་མཛད་འདུག་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་བསྩལ་གནང་མཛད་པའི་སྤྱན་རས་གཟིགས་ཀྱི་བཀའ་དབང་དེ་བཞིན་བལ་ཡུལ་ནང་ཙམ་མ་ཡིན་པར་ཨ་མེ་རི་ཀ་དང་ཡུ་རོབ། ཝེད་ནམ་གཙོས་པའི་ཡུལ་གྲུ་ཁག་གི་མི་མང་རྣམས་ཀྱིས་ཞུ་བའི་ཆེད་དུ་འཛུམ་བརྒྱུད་ནས་ཐད་ཀར་རྒྱང་སྲིང་ཞུས་པ་མ་ཟད། བལ་བོའི་སྐད་དང་དབྱིན་སྐད་སོགས་ཐོག་ཕབ་བསྒྱུར་ཞུས་ནས་ཐད་ཀར་རྒྱང་སྲིང་ཞུས་འདུག། དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་བསྩལ་བའི་བཀའ་དབང་གི་དུམ་བུ་ཞིག་གསན་རོགས་གནང། དེ་ལྟར་ཁྱེད་རང་རྣམས་ལུས་རྣམ་སྣང་གི་ཆོས་བདུན་དང་ལྡན་པར་བྱས་ལ་ཆོས་ཐམས་ཅད་རང་བསམ་གྱིས་མི་ཁྱབ་པའི་རང་བཞིན་ཡན་ལག་བདུན་དང་ལྡན་པའི་ཕྱག་རྒྱ་ཆེན་པོའི་བདག་ཉིད་རྡོ་རྗེ་འཆང་ཆེན་པོའི་རང་བཞིན་ལ་ཅུང་ཟད་རེ་མཉམ་པར་འཇོག་པར་ཞུ།
ཡང་རིན་པོ་ཆེ་མཆོག་གིས་སྤྱན་རས་གཟིགས་ནི། བོད་མི་གཙོ་བོ་རུ་གྱུར་བའི་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་མང་རྣམས་དང་དམིགས་བསལ་གྱི་འབྲེལ་བ་ཡོད་པ་དང་ཡང་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་མང་པོ་བྱོན་ཡོད་པ་སོགས་ཀྱི་སྐོར་བཀའ་གནང་དོན། བོད་རྒྱལ་བློན་བྱང་ཆུབ་སེམས་དཔའ་རྣམས་ཀྱིས་གཙོས་པའི་ཨ་ནི་ཆོས་བརྒྱུད་རིས་སུ་མ་ཆད་པའི་བླ་མ་སྐྱེས་བུ་བསམ་གྱིས་མི་ཁྱབ་པ་མང་པོ

གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་ཡིན། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་སྐོང་ཚོགས་གནང་ཞིང་སྐབས་བདུན་པའི་ཚོགས་གཙོ་དང་དྲུང་ཆེ་གཉིས་གསང་བའི་འོས་བསྡུའི་ལམ་ནས་འོས་འདེམས་གནང་རྒྱུ་ཡིན་པ་རེད་བཞག། དེ་ཡང་ཨོ་གླིང་ཁུལ་གྱི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་བའི་ནང། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་ཚོགས་ཀྱི་ཡོད་རེད། དེ་འགན་འཛིན་ལྷན་ཚོགས་ཟེར་དུས་ཡིན་ཡ་ག་རེ་ཞུས་པ་ཡིན་ན། ས་གནས་བོད་རིགས་མཐུན་ཚོགས་ད་ལྟའི་ཆ་ལ་བཅུ་འདུག་བཅུ་འདི་གས་ཀྱི་ནང་ནས་ད་ཚོགས་འདུ་ལ་ཚུར་ལས་བྱེད་རྒྱུན་ལས་ཚོགས་གཙོ་དང་རྒྱུན་ལས་གཅིག་བྱས་ནས་ཨ་ནི་ཚོགས་འདུ་ཚོགས་ཀྱི་ཡོད་རེད་ད་དེའི་ནང་ལ་རྒྱལ་ཡོངས་ཡོངས་ཀྱི་ཐོག་ནས་ཨ་ནི་ལས་དོན་བྱེད་དགོས་ཡ་གྲོས་ཆོད་དེ་འདྲ་བཞག་ཨ་ནི་གྲོས་ཆོད་དེ་གཞི་བཞག་ནས་ཨ་ནི་ལོ་གཉིས་རིང་དུ་ཡ།

དེ་ནས་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་ཁག་བདུན་ནས་ཚོགས་གཙོ་དང་རྒྱུན་ལས་གཅིག་བཅས་མཉམ་ཞུགས་གནང་ཡོད་པ་རེད་བཞག། ཐེངས་འདིའི་ཚོགས་འདུའི་ཐོག་འདས་པའི་ལོ་གཉིས་ནང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཀྱི་ངོས་ནས་ལས་དོན་གནང་ཕྱོགས་ཀྱི་ཐོག་བསྐྱར་ཞིབ་དང་ལས་དོན་མཇུག་སྐྱོང་དགོངས་ཚུལ་བསྡུ་ལེན་གནང་ཡོད་པ་མ་ཟད། མ་འོངས་པའི་ལོ་གཉིས་ནང་གི་ལས་དོན་སྤེལ་གནང་ཕྱོགས་སྐོར་བགྲོ་གླེང་གནང་རྒྱུ་དང་ཚོགས་འདུའི་གྲོས་ཆོད་ཁག་གཏན་འབེབས་གནང་རྒྱུ། དེའི་ཐོག་ཚོགས་བཅར་བ་ཡོངས་ནས་མཚན་རྟགས་བཀོད་གནང་རྒྱུ་དང་དེ་བཞིན་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་སྐབས་བདུན་པའི་ཚོགས་གཙོ་དང་དྲུང་ཆེ་གཉིས་གསང་བའི་འོས་བསྡུའི་ལམ་ནས་འོས་འདེམས་གནང་རྒྱུ་སོགས་ལས་དོན་ཁག་མང་པོ་ཞིག་གི་ཐོག་མུ་མཐུད་མཇུག་སྐྱོང་གནང་རྒྱུ་ཡིན་པ་རེད་བཞག།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་རྒྱ་ནག་གཞུང་གིས་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་རྒྱ་རིགས་ལས་འགུལ་བ་ཕིན་ལི་ཧྥ་འཛིན་བཟུང་གི་ལོ་གཅིག་འཁོར་བའི་སྐབས་དེར་རྒྱལ་སྤྱི་དང་རྒྱ་ནག་ནང་ཁོང་གི་ཤུགས་རྐྱེན་ཇེ་ཆེར་ཕྱིན་ཏེ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཚུན་ཆད་སྤྲོད་དགོས་པའི་དགོངས་ཚུལ་འདོན་མཁན་འབྱུང་བཞིན་ཡོད་པའི་སྐོར་བཞུགས་སྒར་དྷ་རམ་ས་ལ་ནས་བློ་བེ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
རྒྱ་ནག་ནང་ཏོག་དབྱིབས་ནད་ཡམས་བཅུ་དགུ་བའི་འགོས་ཁྱབ་ལ་བཀག་འགོག་གི་ཆེད་ཁྱིམ་སྡོད་བཀའ་རྒྱ་བཀྲམ་སྟེ་དམ་དྲག་ཤུགས་ཆེ་གི་དབང་གིས་མི་དམངས་རྣམས་ཐབས་ཟད་འུ་ཐུག་ཏུ་གྱུར་བ་དང། ལྷག་པར་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་ཟླ་བ་བཅུ་བ་གི་ཚེས་པ་བཅུ་གསུམ་གྱི་ཉིན་མ་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་སྐབས་ཉི་ཤུ་བ་འཚོགས་ཏེ། ཁྲིམས་འགལ་གྱི་ལམ་ནས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གི་དབང་ཆ་བསྐྱར་དུ་འཛིན་རྒྱུའི་སྲ་བརྟན་གྱི་ཆེད་དུ་འཆར་འགོད་བྱེད་བཞིན་པ་གི་སྐབས་ཐོག་དེར། རྒྱ་ནག་གི་ལས་འགུལ་བ་ཕིན་ལི་ཧྥ་ལགས་ནས་རྒྱ་ནག་རྒྱལ་ས་པེ་ཅིང་གི་ཟམ་པ་ཞིག་གི་སྟེང། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ནི་སྲིད་དབང་སྒེར་གཅོད་པ་དང་རྒྱལ་ཚོང་བ་ཡིན་པས་སྲིད་འཛིན་གི་གོ་ས་ནས་རྩ་དགོངས་གཏོང་དགོས་པ་སོགས་ཀྱི་འཕྲེད་དར་བརྐྱངས་པར་བརྟེན་དུས་ཚོད་ཧ་ཅང་ཛ་དྲག་གི་སྐབས་དེར་ངོ་རྒོལ་བྱུང་བར་རྒྱལ་སྤྱི་དང་རྒྱ་ནག་གི་ནང་སྐད་གྲགས་ཆེན་པོ་བྱུང་སྟེ། ལས་འགུལ་བ་ཁོང་འཕྲལ་དུ་འཛིན་བཟུང་བཙན་ཁྲིད་བྱས་པ་ད་ལྟའི་བར་ལོ་གཅིག་ཧྲིལ་བོ་འཁོར་ཡོད་ནའང། ཁོང་གི་བདེ་འཇགས་དང་གར་ཡོད་ཀྱི་གནས་ཚུལ་གསལ་ཁ་མེད་པ་རེད་དེ། ཁོང་གི་ལས་འགུལ་གྱི་ཤུགས་རྐྱེན་གྱིས་རྒྱ་ནག་ནང་དམངས་གཙོའི་ལས་འགུལ་དང་ཤོག་གུ་དཀར་བོ་གི་ལས་འགུལ་སོགས་བྱུང་བ་མ་ཟད། རྒྱལ་སྤྱིའི་སྲིད་དོན་པ་ཚོའི་ནང་ཁོང་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཕུལ་དགོས་པ་གི་བསམ་འཆར་འདོན་མཁན་ཀྱང་ཡོང་གི་ཡོད་སྐོར་བོད་གནས་དང་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་འགྲེལ་བརྗོད་གནང་གི་འདུག། རྒྱ་ནག་དམར་ཤོག་གི་ལྷག་པར་དུ་ཞི་ཅིན་ཕིང་གཙོས་ཀྱི་རྒྱ་ནག་དམར་ཤོག་གི་དབང་འཛིན་དེ་ལ་ངོ་རྒོལ་བྱས་ནས་དམངས་གཙོའི་སྒོ་དབྱེ་ཕྱོགས་ལྷུ་དགོས་ཟེར་ཡག་གི་ལྟ་བ་དེ་ཐོན་ཡག་དེ་ཡིས་ད་རྒྱ་ནག་ནང་ལ་ཤུགས་རྐྱེན་ཆེན་པོ་བཞག་པ་རེད།

ད་ལྟ་ངོ་རྒོལ་བྱེད་མཁན་རྒྱ་མི་འདི་ལ་ཨ་ནི་ཅིག་ནོ་སྦེལ་ཞི་བདེའི་གཟེངས་རྟགས་སྤྲད་དགོས་བ་རེད་ཟེར་ཡའི་འབོད་སྐད་བྱེད་ཡ་ལ་སོགས་པ་ཨ་ནི་དེ་འདྲ་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། གཞན་ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཨེ་ཤི་ཡ་གི་ཡན་ལག་གི་འགན་འཛིན་ཨེ་ལིན་ཕེར་སོན་ལགས་ནས་ཀྱང་རྒྱ་ནག་གི་ལས་འགུལ་བ་ཕིན་ལི་ཧྥ་ལགས་ནས་ངོ་རྒོལ་དེ་ལ་བརྟེན་ནས་ལས་འགུལ་མང་བོ་ལུ་གུ་རྒྱུད་དུ་བྱུང་སྟེ། རྒྱ་ནག་གི་གཞོན་སྐྱེས་ཚོ་དང་ཡུ་གུར་བོད་མི་བཅས་ལའང་སེམས་ཤུགས་ཆེན་པོ་འཕར་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།

ཡང་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་ལས་འགུལ་བ་ཕིན་ལི་ཧྥ་ལགས་གཅར་རྡུང་མནར་གཅོད་ཀྱིས་ལུས་པོ་བེད་མེད་དུ་གྱུར་བ་གོ་ཐོས་འབྱུང་གི་ཡོད་པས། རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ན་མཇུག་འབྲས་ཇི་འབྱུང་གནས་ཚུལ་འདིས་གསལ་པོ་མཚོན་ཐུབ་པ་དང། རྒྱ་ནག་ནང་ཐ་ན་དམར་ཤོག་གཞུང་རང་གི་ཁྲིམས་ལུགས་ལག་བསྟར་གནང་རོགས་ཀྱི་འབོད་སྐུལ་ཞུས་པ་གི་ཁྲིམས་རྩོད་པ་ཚོ་ཚུན་ཆད་འཛིན་བཟུང་བཙན་ཁྲིད་བྱེད་བཞིན་པར་བརྟེན། རྒྱ་ནག་གི་འོག་ནས་ཞི་བའི་ངོ་རྒོལ་བྱེད་དགོས་བྱུང་ན་གནས་སྟངས་ཧ་ཅང་ཁག་པོ་ཆགས་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ད་དེས་མ་ཚད་ཅིག་རྒྱ་ནག་དམར་ཤོག་གཞུང་ལ་ངོ་རྒོལ་བྱས་ན་ལྷག་པར་དུ་ཞི་ཅིན་ཕིན་ལ་དངོས་སུ་དེ་བས་ངོ་རྒོལ་བྱེད་ཡག་ད་ཨ་ཅང་ཅང་ཡིན་ད་ཡིན། ཡིན་ན་ཡང་ཅིག་རྒྱ་ནག་དམར་ཤོག་གི་ཁྲིམས། རྩ་ཁྲིམས་དང་གཙོ་བོའི་བཅའ་ཁྲིམས་ཀྱི་ནང་ལོགས་གི། གི་གཏན་འབེབས་བྱེད་རྒྱུ་དེ་ཚོ་ལག་བསྟར་བྱེད་དགོས་བ་རེད་ཟེར་ཡག་གི་ཨ་དེ་འདྲ་འབོད་མཁན་བྱེད་མཁན་གྱི་ཁྲིམས་རྩོད་པ་མང་པོ་ཞིག་འཇུ་བཟུང་བྱེད་གི་ཡོད་ཡག་དང་ཨ་ནི། ཨ་ནི། བཀག་ཉར་བྱས་ཡོད་ཡག་དང་གར་སོང་ཆ་མེད་གར་སོང་ཆ་མེད་བྱས་ཡོད་ཡག་དང་དེ་ཚོ་ལ་དཔེ་དེ་དམ་བསྒྲགས་ཤུགས་ཆེན་པོ་བྱེད་གི་ཡོད་ཡག་དེའི་གི་སྒང་ནས། ཨ་ནི་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་ནས་སོ་སོ་གི་ཐོབ་ཐང་རྩོད་ཡ་དང། སོ་སོ་གི་ཐོབ་ཐང་རྩོད་ཡ་དང་ཨ་ནི་མི་མང་གི་ཐོབ་ཐང་དང་ཨ་ནི་ཁྲིམས་ཀྱི་ཐོབ་ཐང་རྩོད་ཡ་དེ་ཚོ་ཧང་སང་ཡ་དཀའ་ལས་ཁག་པོ་ཡིན་པ་དེ་ད་ང་ཚོས་སྤྱིར་བཏང་དེའི་གི་ཉམས་མྱོང་དེ་ད་བོད་པ་སེར་ཉམས་མྱོང་ཟབ་ཤིང་འདྲ་བོ་ཆགས་ཡོད་རེད་བསམ་གི་འདུག། ལས་འགུལ་བ་ཕེང་ལི་ཧྥ་ལགས་ཀྱིས་འཕྲེད་དར་གཞན་ཞིག་གི་སྟེང། ང་ཚོ་ལ་ཟ་མ་དགོས་པ་ལས་ནད་དུག་བརྟག་དཔྱད་མི་དགོས། རང་དབང་དགོས་པ་མ་གཏོགས་ཁྱིམ་སྡོད་བཀའ་རྒྱ་མི་དགོས། ང་ཚོར་བརྩི་བཀུར་དགོས་པ་ལས་མགོ་སྐོར་མི་དགོས། བཅོས་བསྒྱུར་དགོས་པ་མ་གཏོགས་རིག་གནས་གསར་བརྗེ་མི་དགོས། འོས་ཤོག་འཕེན་གཅིག་དགོས་པ་མ་གཏོགས་དབུ་ཁྲིད་ཆེན་པོ་དགོས་དོན་མེད། ང་ཚོ་མི་སེར་བྱ་འདོད་ཡོད་མ་གཏོགས་བྲན་གཡོག་བྱ་འདོད་མེད་ཅེས་ཀྱང་འཁོད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་ཡིན། རྒྱ་ནག་གི་ཁྲིམས་བཟོ་ལས་ཁང་མཐོ་ཤོས་དུ་ངོས་འཛིན་བྱས་པའི་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཚོགས་འདི་ཟླའི་ཚེས་ཉི་ཤུ་ནས་ཉི་ཤུ་བཞི་བར་ཉིན་བཞིའི་རིང་རྒྱ་ནག་རྒྱལ་ས་པེ་ཅིན་དུ་སྐོང་འཚོགས་གནང་རྒྱུ་ཡིན་པ་རེད། ཅེས

མི་དམངས་ཀྱིས་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་དང། ས་གནས་རིམ་པ་ཁག་གི་མི་དམངས་འཐུས་མིའི་ཚོགས་ཆེན་བརྒྱུད་དེ་རྒྱལ་ཁབ་ཀྱི་དབང་ཆ་བཀོལ་སྤྱོད་བྱེད་པ་ཡིན་ཞེས་བཀོད་ཡོད་ཀྱང་དོན་དངོས་ཐོག་རྒྱ་ཆེའི་མང་ཚོགས་ཀྱི་ངོ་ཚབ་དང་ཁེ་ཕན་མཚོན་གྱི་མེད་པར་སྲིད་འཛིན་ཚོགས་པ་དང་གཞུང་གི་ཁེ་ཕན་མཚོན་གྱི་ཡོད་ཅེས་དབྱེ་ཞིབ་གནང་འདུག།
ཡང་ར་ཤི་ཡས་ཡུཀ་རེན་ཐོག་བེད་སྤྱོད་བྱེད་ཕྱིར་བྱང་ཀོ་རི་ཡས་ར་ཤི་ཡར་དམག་དོན་ཡོ་ཆས་འབོར་ཆེན་མཁོ་སྤྲོད་བྱེད་ཀྱི་ཡོད་སྐོར་ཨ་མི་རི་ཀས་བྱང་ཀོ་རི་ཡར་ནག་ཉེས་སྐྱོན་འཛུགས་གནང་ཡོད་པའི་གནས་ཚུལ་འདུག་དེ་ཡང་དབྱིན་ཇིའི་སྦི་སྦི་སི་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན། ཨ་མི་རི་ཀའི་རྒྱལ་ཡོངས་བདེ་སྲུང་ལས་ཁུངས་ཀྱི་མགྲིན་ཚབ། John Kirby ལགས་ཀྱིས་བྱང་ཀོ་རི་ཡས་འདས་པའི་བདུན་ཕྲག་ཁ་ཤས་ནས་ར་ཤི་ཡར་འབར་རྫས་སོགས་དང་དམག་ལ་མཁོ་བའི་ལག་ཆ་ཡོད་པའི་སྣོད་ཆས་ཆིག་སྟོང་ལྷག་ར་ཤི་ཡར་བཏང་སྐོར་རེས་གཟའ་པ་སངས་ཉིན་གསུངས་པ་མ་ཟད་བྱང་ཀོ་རི་ཡས་གོ་མཚོན་ལག་ཆ་ཡོད་པའི་སྣོད་སུམ་བརྒྱའི་ནང་དམག་དོན་ཡོ་ཆས་བླུགས་བཞིན་པའི་འདྲ་པར་ཁག་ཅིག་ཀྱང་འགྲེམས་སྤེལ་གནང་འདུག་བྱང་ཀོ་རི་ཡའི་སྲིད་འཛིན་ཀིམ་ཇོང་ཨུན་ཟླ་བ་སྔོན་མའི་ནང་ར་ཤི་ཡར་ཕྱིན་ནས་ར་ཤི་ཡ་དང་དམག་དོན་ཐད་མཉམ་གྲོས་བྱ་རྒྱུའི་སྐོར་གྲོས་བསྡུར་བྱས་འདུག། ར་ཤི་ཡས་ཡུཀ་རེན་ནང་དྲག་པོའི་བཙན་འཛུལ་བྱས་པ་ནས་བཟུང་གོ་མཚོན་དང་མེ་ཤུགས་འཕུར་མདེལ་སོགས་དྲག་པོའི་ཡོ་བྱད་ཧ་ཅང་མང་པོ་བེད་སྤྱོད་བྱེད་བཞིན་པའི་རྐྱེན་གྱིས། དམག་དོན་ཡོ་བྱད་ཁག་རིམ་བཞིན་ཉུང་དུ་འགྲོ་བཞིན་པར་བརྟེན་ནས་བྱང་ཀོ་རི་ཡ་ལྟ་བུ་ནས་དམག་དོན་ཡོ་བྱད་མཁོ་སྒྲུབ་ཆེད་དོན་གཉེར་བྱེད་ཀྱི་ཡོད་འདུག་གནད་དོན་དབྱེ་ཞིབ་པ་འགའ་རེས་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇུང་ཨུན་ལ་གོ་མཚོན་ལག་ཆ་ཧ་ཅང་མང་པོ་ཡོད་རུང། བྱང་ཀོ་རི་ཡར་ཐོན་ཁུངས་ཞན་པའི་རྐྱེན་གྱིས་གོ་མཚོན་ལག་ཆ་མང་པོ་ར་ཤི་ཡར་མཁོ་སྤྲོད་བྱེད་འདོད་མེད་སྐོར་གནས་ཚུལ་དབྱེ་ཞིབ་གནང་འདུག་ཨ་རིའི་རྒྱལ་ཡོངས་བདེ་སྲུང་ལས་ཁང་གི་མགྲིན་ཚབ John Kirby ལགས་ཀྱིས་བྱང་ཀོ་རི་ཡས་ར་ཤི་ཡར་གོ་མཚོན་ལག་ཆ་གང་དང་གང་མཁོ་སྤྲོད་བྱས་ཡོད་མེད་གསལ་ཁ་བཏོན་མེད་ན་ཡང། ར་ཤི་ཡས་བྱང་ཀོ་རི་ཡ་ནས་མེ་ཤུགས་འཕུར་མདེལ་སོགས་ཉོས་པར་ཡིད་ཆེས་གནང་གི་ཡོད་འདུག་ཡང་ཨ་རིའི་གསང་བའི་ལས་ཁང་ཁག་གི་གནས་ཚུལ་སྤེལ་གསལ་ལྟར་ན་བྱང་ཀོ་རི་ཡས་ར་ཤི་ཡར་གོང་ཞུས་གོ་མཚོན་ལག་ཆ་དེ་དག་འདི་ལོའི་སྤྱི་ཟླ་དགུ་པའི་ཚེས་བདུན་ནས་སྤྱི་ཟླ་བཅུ་པའི་ཚེས་གཅིག་བར་དབོར་འདྲེན་བྱས་སྐོར་གསུངས་ཡོད་པ་སོགས་ཀྱི་གནས་ཚུལ་འདུག།
གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན་འདི་ལོ་སྤྱི་ཟླ་དགུ་པའི་ནང་རྒྱ་ནག་རྒྱལ་ཡོངས་ནང་ཏོག་དབྱིབས་ནད་ཡམས་རྐྱེན་པས་ཁྱོན་མི་གྲངས་བཞི་བཅུ་ཞེ་ལྔ་རྐྱེན་འདས་སུ་ཕྱིན་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་རྒྱ་ནག་དབུས་ནད་ཡམས་སྟངས་འཛིན་དང་སྔོན་འགོག་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་འདི་ལོ་སྤྱི་ཟླ་དགུ་པའི་ཚེས་གཅིག་ཉིན་རྒྱ་ནག་རྒྱལ་ཡོངས་ནང་དུ་ཏོག་དབྱིབས་ནད་ཡམས་ཕོག་པའི་མིའི་གྲངས་ཀ་གཅིག་ཁྲི་གཅིག་སྟོང་དྲུག་བརྒྱ་ཉི་ཤུ་རྩ་དགུ་ཙམ་བྱུང་ཡོད་པ་རེད་བཞག་ནད་ཡམས་དེ་ཚོ་ཡང་ཏོག་དབྱིབས་རིམས་ནད་གསར་པ Omicron ཞེས་པ་ནས་བྱུང་བའི་འབུ་སྲིན་རིགས་མི་འདྲ་བ་དགུ་བཅུ་གོ་དྲུག་ཡོད་པ་དེ་དག་ཁོངས་ནས་ནད་སྲིན་གཙོ་བོ་གསུམ XBB གཅིག་ཚེག་དགུ་དང XBB གཅིག་ཚེག་གཉིས་གཉིས་དེ་བཞིན XBB གཅིག་ཚེག་གཅིག་དྲུག་གི་རྐྱེན་པས་ན་འདུག་འདི་ལོའི་སྤྱི་ཟླ་དགུ་པའི་ཚེས་གཅིག་བར་རྒྱ་ནག་རྒྱལ་ཡོངས་ནང Omicron ཞེས་པའི་ཏོག་དབྱིབས་ན་ཚ་འགོས་པའི་མིའི་གྲངས་ཚད་གཅིག་འབུམ་གཅིག་ཁྲི་དྲུག་སྟོང་ལྷག་འཕར་ཆ་བྱུང་བའི་ནད་པ། ཚོར་བརྟག་དཔྱད་བྱས་པ་དང་བཅོས་ཐབས་བྱས་པ་ནས་ཤེས་རྟོགས་བྱུང་ཡོད་པ་དང། Omicron ཞེས་པའི་ཏོག་དབྱིབས་ནད་ཡམས་འགོས་པའི་མི་འབོར་མཐོ་ཤོས་དེ་སྤྱི་ཟླ་དགུ་པའི་ཚེས་བཅོ་བརྒྱད་བར་གཅིག་འབུམ་བདུན་ཁྲི་བདུན་སྟོང་བར་འཕར་ཡོད་པ་དང། དེ་ནས་རིམ་བཞིན་གྲངས་འབོར་ཉུང་དུ་ཕྱིན་ནས་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་བར Omicron ན་བའི་མིའི་གྲངས་འབོར་དེ་བཞིན་གཅིག་འབུམ་བཞི་ཁྲི་བདུན་སྟོང་ཆགས་འདུག། རྒྱ་གར་གྱི་སྲིད་བློན་ན་རེན་དར་མོ་དི་མཆོག་གིས་བལ་ཡུལ་ལ་བརྡ་ལན་སོགས་གང་ཡང་མ་གནང་བར། བལ་ཡུལ་གྱིས་རང་གི་ས་ཁོངས་ཡིན་པར་ངོས་འཛིན་བྱས་པའི་ཀ་ལ་པ་ནི་ཞེས་པའི་མཐའ་མཚམས་ས་ཁུལ་གྱི་ལྷ་ཁང་ཞིག་ལ་རེས་གཟའ་ཕུར་བུའི་ཉིན་ཕེབས་པའི་གནད་དོན་ཐད་བལ་ཡུལ་གྱི་གྲོས་ཚོགས་འཐུས་མི་ཚོས་བགྲོ་གླེང་བྱས་ཡོད་པའི་གནས་ཚུལ་འདུག། དེ་ཡང་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་ལོ་བཅུ་ཕྲག་མང་པོའི་རིང་རྒྱ་གར་གྱིས་དབང་དུ་བསྡུས་པ་དང་བལ་ཡུལ་གྱིས་རང་ཉིད་ཀྱི་ས་ཁུལ་དུ་ངོས་འཛིན་བྱེད་ཀ་ལ་པཱ་ནི་ཞེས་པའི་ཧིན་དྷུའི་ལྷ་ཁང་ཞིག་ལ་རེས་གཟའ་ཕུར་བུའི་ཉིན་ཕེབས་པ་དེར། བལ་ཡུལ་གྱི་གྲོས་ཚོགས་འཐུས་མི་ཚོས་པུཤ་པ་ཀ་མལ་དཱ་ཧལ་གྱིས་སྣེ་ཁྲིད་པའི་བལ་ཡུལ་གཞུང་འཛིན་གྱིས་དེའི་ཐད་ལན་འདེབས་དགོས་པའི་དགོས་འདུན་བཏོན་གནང་འདུག། རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་ས་མཚམས་ཁུལ་གྱི་ཨ་དྷི་ཁེ་ལ་ཤི་དང་ཕཱར་ཝ་ཏི་ཁུན་ཌ་ཞེས་པར་ཕེབས་པ་མ་ཟད་པི་ཏོ་ར་གྷར་དང་གུན་ཇི་ཞེས་པའི་ས་གནས་མི་མང་རྣམས་དང་མཇལ་འཕྲད་བཀའ་མོལ་གནང་འདུག་ས་ཁུལ་དེ་དག་ནི་དེ་སྔ་ནས་བལ་ཡུལ་གྱི་ས་ཁོངས་ཡིན་སྐོར་བརྗོད་ཀྱི་ཡོད་འདུག་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་བལ་ཡུལ་གྱི་ས་ཁྲ་གསར་པ་ཞིག་བཏོན་པའི་ནང་ལིམ་པི་ཡ་དུ་ར་དང་ཀ་ལ་པ་ནི་གུན་ཇི་དང་ནཱ་བི་ཀུ་ཏི། དེ་བཞིན་ལི་པུ་ལེག་ཀྱི་མངའ་ཁུལ་ཁག་བལ་ཡུལ་གྱི་ས་ཁོངས་ཡིན་པ་སྟོན་འདུག་ཡིན་ནའི་རྒྱ་གར་གྱིས་ས་ཁུལ་དེ་དག་རྒྱ་གར་གྱི་ཁོངས་གཏོགས་ཡིན་ལུགས་ནན་བརྗོད་གནང་སྟེ་རང་གི་དམག་མི་ཡང་ས་ཁུལ་དེ་དག་ནང་འགྲེམས་འཇོག་བྱས་འདུག་ཡང་དར་ཆུ་ལ་ཡི་རྫོང་དཔོན་ཀི་རན་ཇོ་ཤི་ལགས་ཀྱིས་གོང་ཞུས་གནད་དོན་སྐོར་རྒྱ་གར་གྱི་འབྲེལ་ཡོད་མི་སྣར་ཤོད་རྒྱུའི་ཐབས་ཤེས་བྱས་ཀྱང། ཁོང་ཚོས་ཡ་ལན་གང་ཡང་སློག་མ་བྱུང་དེས་ན་ད་ཆ་བལ་ཡུལ་གཞུང་གིས་ནང་སྲིད་ལས་ཁུངས་བརྒྱུད་ནས་འབྲེལ་བ་བྱ་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་ལུགས་བལ་ཡུལ་གྱི་ཚགས་པར Kathmandu Post ལ་བརྗོད་འདུག་ཡང་བལ་ཡུལ་གྱི་ཀོང་རེས་ཆབ་སྲིད་ཚོགས་པའི་འཐུས་མི Ramhari Khatiwada ལགས་ཀྱིས་རྒྱ་གར་གྱི་སྲིད་བློན་མོ་དྷི་གཞུང་འབྲེལ་མིན་པའི་ཐོག་ནས་ས་ཁུལ་དེར་གཟིགས་སྐོར་ལ་ཕེབས་པ་ཞིག་ཡིན་པས་དེ་ལ་བལ་ཡུལ་གཞུང་གིས་བློ་འཚབ་བྱེད་དགོས་དོན་མེད་སྐོར་གསུངས་ཡོད་པའི་གནས་ཚུལ་འདུག། ཡང་རྒྱ་ནག་གཞུང་གིས་རྒྱུད་གཅིག་ལམ་གཅིག་ལས་གཞི་འགོ་འཛུགས་བྱས་ནས་ལོ་བཅུ་འཁོར་བའི་དུས་དྲན་གྱི་དགའ་སྟོན་དང་འབྲེལ་ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་དང་བཅོ་བརྒྱད་བར་ལྷན་ཚོགས་དེའི་ཐོག་རྒྱལ་ཁབ་ཁག་བརྒྱ་དང་སུམ་ཅུ་ཙམ་གྱི་སྐུ་ཚབ་གདན་ཞུ་གནང་ཡོད་པ་དང་དེའི་ནང་མང་པོ་ཞིག་གིས་དོ་སྣང་བྱེད་ཡུལ་སྐུ་མགྲོན་གལ་ཆེ་གཅིག་དེ་ནི་ར་ཤི་ཡའི་སྲིད་འཛིན་ཕུ་ཊིན་ཡིན་པ་རེད། ཞི་ཅིན་ཕིང་གྱིས་རྒྱུད་གཅིག་ལམ་གཅིག་ནི་རྒྱ་ནག་གཅིག་པུའི་དཔལ་འབྱོར་གྱི་ཁེ་ཕན་ཙམ་དང་ས་བབ་དང་འབྲེལ་བའི་ཆབ་སྲིད་དང་དམག་དོན་མཉམ་འབྲེལ་ཞིག་མིན་པར་རྒྱལ་ཁབ་ཚང་མའི་དཔལ་འབྱོར་ཁེ་ཕན་བསྐྲུན་ཐུབ་ཆེད་ཡིན་ཟེར་གྱི་ཡོད་ཀྱང་གནད་དོན་དབྱེ་ཞིབ་པ་ཚོས་རྒྱུད་གཅིག་ལམ་གཅིག་ལས་གཞི་དེ་རྒྱ་ནག་གི་རྒྱལ་སྤྱིའི་སྟེང་དཔལ་འབྱོར་དང་འཐབ་ཇུས་རང་བཞིན་གྱི་ཤུགས་རྐྱེན་ཇེ་ཆེར་གཏོང་ཐབས་ཀྱི་ཆེད་དུ་དམིགས་པ་རེད་ཅེས་བརྗོད་ཀྱི་ཡོད་པ་རེད། གནས་ཚུལ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཞི་པའི་བར་རྒྱུད་གཅིག་ལམ་གཅིག་ལས་གཞི་དང་མཉམ་འབྲེལ་བྱེད་རྒྱུའི་བསམ་འཆར་ཡིག་ཆ་ལ་མཚན་རྟགས་བཀོད་མཁན་རྒྱ་ནག་དང་ར་ཤི་ཡ་གཙོས་པའི་རྒྱལ་ཁབ་བརྒྱ་དང་བཞི་བཅུ་ཞེ་དགུ་བྱུང་ཡོད་ཅིང་གླིང་ཕྲན་ཚང་མའི་ནང་ཁྱབ་ཡོད་པ་རེད། ར་ཤི་ཡས་ཡུ་ཀེ་རེན་བཙན་འཛུལ་བྱས་པའི་རྗེས་རྒྱལ་སྤྱིའི་ཐོག་ཁེར་རྐྱང་དུ་ལུས་ཡོད་སྟབས་ར་ཤི་ཡ་རྒྱ་ནག་ཐོག་ཕྱོགས་གང་ཅིའི་ཐད་ནས་བརྟེན་རྒྱུ་ཤུགས་ཆེ་རུ་ཕྱིན་ཡོད་པ་རེད། རྒྱ་ནག་དང་རེ་ཤི་ཡ་གཉིས་ཀྱི་འབྲེལ་ལམ་གཏིང་ཟབ་ཏུ་ཕྱིན་པ་དེ་ཡང་གཙོ་བོ་དབུ་ཁྲིད་གཉིས་ཀྱིས་ཁོང་ཉིད་ཕན་ཚུན་བརྩེ་བའི་གྲོགས་མཆོག་ཡིན་ཅེས་ཕན་ཚུན་འཕྲད་སྐབས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཡང་ཕྱོགས་གཞན་ཞིག་ནས་བལྟས་ན་རྒྱ་ནག་དང་རེ་ཤི་ཡ་གཉིས་ཀྱི་མནའ་འབྲེལ་དེ་བཞིན་ནུབ་ཕྱོགས་ཀྱི་དབང་ཤུགས་ལ་ཁ་གཏད་གདོང་ལེན་ཆེད་དུ་དགོས་ངེས་ཀྱི་ཕྱོགས་སྒྲིལ་ཞིག་མཐོང་གི་ཡོད་པ་རེད། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་འདི་ལོ་སྤྱི་ཟླ་གསུམ་པའི་ནང

འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་རིགས་སློབ་གྲྭའི་རྩོམ་རིག་དང་རིག་གཞུང་འདུ་འཛོམས་གནང་བ་དེ་ཡར་རྒྱས་ཀྱི་གཞི་རྩར་འགྱུར་རྒྱུར་འགྲན་བསྡུར་གྱི་ངོ་བོ་ཐོག་ནས་གནང་བ་ཡིན་ན་དགེ་མཚན་ཆེ་ལུགས་སློབ་ཕྲུག་ཁག་ཅིག་གིས་དགོངས་ཚུལ་བཏོན་གནང་བའི་སྐོར་འདི་གའི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་བསྐྱར་དུ་གསན་གནང་གི་རེད། ཟླ་བ་འདིའི་ཕྱི་ཚེས་བཅུ་གཉིས་དང་བཅུ་གསུམ་ཉིན་གཉིས་རིང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱ་གར་ལྷོ་ཕྱོགས་སྦེལ་ཀུ་པེ་སམ་བྷོ་ཊའི་སློབ་གྲྭའི་ནང་དུ་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཀ་ཁག་ལྔའི་ནང་གི་སློབ་གྲྭ་ཁག་དྲུག་གི་སློབ་ཕྲུག་ཁྱོན་བསྡོམས་པའི་བརྒྱ་དང་སུམ་ཅུ་སོ་བཞི་སྐོར་ཞིག་ནས་རྩོམ་རིག་དང་རིག་གཞུང་སྒྱུ་རྩལ་ཡར་རྒྱས་བཏང་ཐབས་དང་འབྲེལ་བའི་ཉམས་མྱོང་བརྗེ་རེས་ཀྱི་སྡིངས་ཆ་བསྐྲུན་པའི་འདུ་འཛོམས་གནང་བ་དེ་བོད་མིའི་སྒྲིག་འཛུགས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་ལྟར་འགྲན་བསྡུར་གྱི་རྣམ་པ་མེད་པར་ལག་བསྟར་གནང་བའི་འདུ་འཛོམས་འདི་གང་ཅིར་ཚགས་ཚུད་བྱུང་ཡོད་པའི་འགྲེལ་བརྗོད་གནང་བྱུང། དེའི་སྐོར་འདུ་འཛོམས་དེར་མཛད་སྒོའི་སྐུ་མགྲོན་གཙོ་བོ་ཆེད་ཕེབས་གནང་བ་བོད་མིའི་སྒྲིག་འཛུགས་ཀྱི་སམ་བྷོ་ཊའི་སྤྱི་ཁྱབ་འགན་འཛིན། ཚེ་རིང་དོན་འགྲུབ་ལགས་ཀྱིས་གསུང་གནང་བྱུང། དེའི་ཐོག་ལ་ཨ་ནི་ཚང་མས་ཀྱི་ཅིག་མཉམ་ཞུགས་རེད་ཨ་ནི་དེ་ཅིག་སློབ་གྲྭ་ཁག་སོ་སོ་ཀྱི་གོ་སྒྲིག་གནང་སྟངས་རེད་ཚང་མ་ལ་ཨ་ནི་ཅིག་འགྲན་སྡུར་མེད་ན་ཨ་ནི་ཅིག་འཐུས་ཤོར་འགྲོ་བའི་ཀྱི་རྣམ་པ་འདྲ་པོ་དང་ཨ་ནི་ཅིག་ཀྱ་མཉམ་ཞུགས་ཡག་པོ་མ་བྱས་པའི་རྣམ་པ་བཟོ་འདྲ་པོ་དེ་རྩ་བ་ནས་མི་འདུག་གང་ལེགས་ཡག་ག་འགྲོ་བཞིན་ངས་མཐོང་སོང་དེ་ཡིན་དུས་ད་ལ་ད་རེས་དེ་ཨ་ནི། ཅིག་ཐོག་མ་དེ་ཡིན་པ་སོང་ཙང་ཨ་ནི་མ་འོངས་པ་ལ་ཅིག་ད་ཤེས་རིག་ནས་ཨ་ནི་མུ་མཐུད་བྱས་ནས་དེ་ད་འདུ་འཛོམས་གོ་སྒྲིག་གནང་ཐུབ་ཡོད་ན་ཏན་ཏན་གྱི་ང་རང་ཚོས་བོད་མི་རིགས་ཀྱི་ཨ་ནི་ཅིག་སྐད་དང་ཡི་གེ་རིག་གཞུང་སྲུང་སྐྱོབ་ཀྱི་ཆེད་དུ་ལ་ཨ་ནི་ཏན་ཏན་གྱི་གོམ་པ་ཆེན་པོ་ཅིག་སྤོས་ཤག་བསམ་བསམ་འདྲ་ཅིག་ཚོར་སྣང་བྱུང། ཁོང་གིས་མུ་མཐུད་གསུང་དོན་ལ་ད་ལན་གྱི་འདུ་འཛོམས་དེ་གོ་སྒྲིག་ཞུ་སྒོ་ཁག་འཐུས་ཚང་གནང་ཡོད་པ་གསུང་གནང་བྱུང་ལ། ཉིན་གཉིས་ཀྱི་འདུ་འཛོམས་དེའི་ནང་དབྱིན་བོད་གཉིས་ཀྱི་ཐོག་བགྲོ་གླེང་དང་སྙན་ཚིག་གྱེར་འདོན

དེ་ཡང་ཀོ་ལི་གལ་ནས་ཡིན་པ་སློབ་མ་བསྟན་འཛིན་ཀུན་དགའ་ལགས་ཀྱིས་བརྗོད་དོན་ལ། འགྲན་སྡུར་ཡོད་ན་ང་རང་གིས་ཨ་ནི་ཡག་འདུག་བསམ་གྱི་འདུག་ག་རེ་ལབ་ན་འགྲན་སྡུར་ཡོད་ན་ང་ཚོ་གིས་ནི་ཁོ་ལས་ད་ང་ཚོ་ཁོ་ཡག་པོ་འདུག་ང་ཚོ་ཁོ་ཚོ་ལས་ཡག་ག་ཆགས་འདུག་ལ་ནི་ངེད་ཀྱིས་སོ་སོ་གི་སེམས་ཤུགས་ནམ་རྒྱུན་ནས་སེམས་ཤུགས་ཅིག་སྐྱེ་ཡག་དང་འོ་དེ་ཡོད་དུས་སྐབས་དུ་ཨ་ནི་འོ་ཕྱི་ནས་ངེད་ཀྱིས་ནི་འགྲན་སྡུར་དེ་ཡོད་ན་ནི་ང་ཚོ་གིས་ད་ག་ལ་བ་རེད་སོ་སོ་སྤོ་བོ་དེ་ཚོའི་རང་ཤུགས་ཀྱིས་ད་ཁོ་ཚོ་ལས་ཡག་ག་ཆགས་ཡོད་ནི་ཁོ་ཚོ་ལས་ཡང་ང་ཚོ་གིས་ད་ཡང་ལྟ་བ་ད་གསོད་ཉལ་ཡོང་གི་རེད་ཡང་ག་རེ་ལབ་ན

མི་བདུན་ཚོགས་ཀྱི་ང་བརྒྱད་ཕྱི་ནས་བ་བྱིས་ཀྱི་བ་དང་ཡིན་ནས་མ་ང་ཚབ་བཙུགས་བས་བསམ་གི་ཚབ་ཀྱི་བས་བསམ་གི་དུ་བ་ནས་ད་བིན་དྲན་དུ་མི་དུས་ག་ལ་ཡོད་བ་དང་ཨ་ཁོ་རང་ཚོ་ཚང་མ་གི་སུ་སུ་སུ་ཁ་ཆུ་བོ་བས་སུ་སུ་སུ་གང་ཐུབ་ཐུབ་བྱས་དང་ཨ་ད་དུང་གང་ཐུབ་ཐུབ་བྱས་ད་ད་དུང་ཡང་ཨ་ཁོ་རང་ཚོ་གི་ཤུགས་རྒྱབ་ཆེད་ཨ་ཁོ་རང་ཚོ་གི་བ་ད་སུ་སུ་སུ་ད་གང་བསམ་གོ་བས་དྲན་དུ་མེད་ཙང་ཕར་ཚུར་བསམ་ཚུལ་བཤད་འགྲོ་བོ་དང་ཨ་མི་ཙམ་ནས་ཨ་གོ་རྟོགས་སྤེལ་ཐུབ་པ་ག་བས་ཡིན་ནས་ཕར་ཚུར་གོ་རྟོགས་སྤེལ་ཐུབ་པ་དེ་འདྲ་ཡང་བྱུང་སོང་བསམ་གི་དུ་བ།
ང་བསྟན་འཛིན་འདི་སམ་བྷོ་ཊ་གུ་རུ་པུ་ར་ནས།

པུའུ་ནུ་ཏུ་ཏིས་བོད་བརྒྱུད་མང་ཤོས་འགྲན་བསྡུར་ཏིས་སྐོར་དུ་ར། བྱས་ཚེ་དེ་སྔ་ཡིན་ན་རྒྱ་གར་དབུས་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་བོད་པའི་སློབ་གྲྭ་ཁག་གི་ནང་རིག་གཞུང་དང་རྩེད་མོའི་འགྲན་བསྡུར་གོ་སྒྲིག་ཞུ་གི་ཡོད་པ་ལྟར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་བོད་པའི་སློབ་གྲྭ་ཁག་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ཁྱབ་ཁོངས་སམ་བྷོ་ཊས་རྩིས་བཞེས་གནང་བའི་རྗེས་སུ་ད་ལན་ཤེས་རིག་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་འདུ་འཛོམས་དེ་ཐེངས་དང་པོ་ཞིག་ཆགས་ཀྱི་ཡོད་པ་མ་ཟད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་གཞིར་བཟུང། འགྲན་བསྡུར་གྱི་རྣམ་པ་མེད་པའི་ཐོག་ནས་འདུ་འཛོམས་གནང་ཡོད་ཅིང། ད་ལན་གྱི་འདུ་འཛོམས་དེ་ནི་བོད་པའི་སློབ་གྲྭ་ཁག་གི་འཛིན་རིམ་བདུན་པ་ནས་དགུ་པའི་བར་གྱི་སློབ་མ་རྣམས་མཉམ་ཞུགས་གནང་འདུག་ལ་འདུ་འཛོམས་དེ་གང་ཅིར་ཚགས་ཚུད་བྱུང་ཡོད་སྐོར་སམ་བྷོ་ཊའི་སྤྱི་ཁྱབ་འགན་འཛིན་ཚེ་རིང་དོན་གྲུབ་ལགས་ཀྱིས་གསུངས་གནང་བྱུང། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་རྡ་རམ་ས་ལའི་ཉིན་དེབ་ཞེས་པའི་ལེ་ཚན་ནང་བོད་མི་རྣམས་ཀྱིས་དྲག་པོའི་ལམ་ནས་བཙན་རྒོལ་རྒྱལ་སྐྱོབ་ཀྱི་དམག་འཐབ་གནང་བའི་བརྒྱུད་རིམ་སྐོར་གྱི་གློག་བརྙན་དང་པར་དུ་བླངས་པ་ཁག་བོད་ཀྱི་འགྲེམས་སྟོན་ཁང་ན་འགྲེམས་སྟོན་གནང་བཞིན་པའི་སྐོར་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསོད་ནམས་ལགས་ཀྱི་ལྷན་དུ་ལོ་པེ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང།
རྡ་རམ་ས་ལའི་ཉིན་དེབ་ཀྱི་གླིང་ཚན་ཟིན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་ང་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ལོ་པེ་ཡིན། དེ་རིང་གི་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་འདིར་ཨ་མི་རི་ཁ་གི་དབུས་གསང་བའི་ལས་ཁུངས་ནས་རོགས་རམ་གནང་བ་བརྒྱུད། བོད་མི་ཚོས་དྲག་པོའི་ལམ་ནས་བཙན་རྒོལ་རྒྱལ་སྐྱོབ་ཀྱི་དམག་འཐབ་གནང་བ་གི་བརྒྱུད་རིམ་གློག་བརྙན་དང་པར་དུ་བླངས་པ་ཁག་བོད་ཀྱི་འགྲེམས་སྟོན་ཁང་དུ་དོ་བདག་བསྟན་འཛིན་བསོད་ནམས་ལགས་ནས་འགྲེམས་སྟོན་གནང་བཞིན་པ་གི་སྐོར། གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསོད་ནམས་ལགས་དང་ལྷན་ནས་གླེང་མོལ་ཞུ་རྒྱུ་ཡིན་ཅིང། ཐོག་མར་བདུན་ཕྲག་འདིའི་ནང་གི་རྡ་རམ་ས་ལའི་གསར་འགྱུར་ཁག་ཅིག་བཤད་རྒྱུ་ཡིན། རྡ་རམ་ས་ལར་སྤྱི་ཟླ་བཅུ་པ་གི་ཚེས་པ་བཅུ་གཉིས་ཀྱི་ཉི་མ་བཞུགས་སྒར་ནས་རྒྱ་གར་གནས་མཆོག་རྡོ་རྗེ་གདན་གྱི་བར་དུ། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཧིན་བོད་ས་མཚམས་ཀྱི་བར་རེ་སྦག་སྦག་སྐོར་སྐྱོད་ཀྱི་ནང་བཞུགས་མྱོང་བ། འཇམ་དབྱངས་བསྟན་འཛིན་ལགས་ནས་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཞིག་འགོ་འཛུགས་གནང་ཡོད་ཅིང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དྲུང་ཆེ་བསོད་ནམས་ཚེ་རིང་ལགས་ནས། ལས་འགུལ་དེའི་མིང་ང་བོད་འདི་ནམ་ཡང་མ་བརྗེད་ཅེས་འབོད་པ་དང། དམིགས་ཡུལ་གཙོ་བོར་རྒྱ་གར་ཡུལ་མི་ཚོར་བོད་ནང་གི་ཛ་དྲག་གནས་ཚུལ་ངོ་སྤྲོད་དང་གོ་རྟོགས་སྤེལ་བ་སོགས་ཀྱི་ཆེད་ཡིན་པ་འགྲེལ་བརྗོད་གནང་གི་འདུག། འོ་ཁ་སང་དེ་རིང་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་བརྩམས་མཁན་དེ་ནི་རྡེ་ར་རྡུན་གནས་སྡོད་འཇམ་དབྱངས་བསྟན་འཛིན་ལགས་རེད་ཁོ་རང་ཡིན་པ་ཡིན་ན་སྔོན་མ་ཉིས་སྟོང་ཉི་ཤུ་ལོ་བོད་གཞོན་ནུ་ལྷན་ཚོགས་ངོས་ནས་དེ་ནི་ཧིན་བོད་ས་མཚམས་བར་ལ་ཡ་སྦག་སྦག་སྐོར་སྐྱོད་ཀྱི་ལས་འགུལ་སྤེལ་དུས་ཙམ་པ་ལ་མཉམ་ཞུགས་བྱེད་མཁན་ལོ་རྒན་གྲས་གཅིག་རེད། དེ་གི་དམིགས་ཡུལ་གཙོ་བོ་འདྲ་བོ་གཅིག་བཞི་འདུག་ཁོ་རང་ལ་གཅིག་དེ་ནི་རྗེ་རྒྱལ་ཡ་རྒྱ་གར་ཡུལ་མི་རེད་ནི་གཅིག་སྒྲིག་འཛུགས་ཐུག་པ་ནི་དེ་ཚོ་ནང་ལོགས་ལ་ནི་བོད་དོན་དྲིལ་བསྒྲགས་བྱེད་ཡ་རེད་བོད་ནང་གི་ཛ་དྲག་གླེང་སློང་བྱེད་ཡ་དེ་འདྲ་རེད་ཤག་ཨ་ནི་དེ་ནས་ནི་གཅིག་དེ་ད་བོད་པའི་སྤྱི་ཚོགས་ནང་ལོགས་ལ་བོད་ཀྱི་གནད་དོན་ཐོག་ལ་ཛ་དྲག་གི་ཐོག་ནས་ལས་འགུལ་སྤེལ་དགོས་ཡ་ནི་གཅིག་འཐབ་རྩོད་ནང་ལ་མཉམ་ཞུགས་བྱེད་དགོས་ཡ་དེ་འདྲ་གི་ཐོག་ནས་དྲན་སྐུལ་བྱེད་ཡ་འདྲ་བ་གཅིག་དང།

དེ་འདྲའི་འདྲ་བོ་གི་གཙོ་བོ་དམིགས་ཡུལ་བཞི་གི་ཐོག་ནས་ཁོ་རང་གི་ལས་འགུལ་དེ་བརྩམས་གནང་བཞག། བཞུགས་སྒར་བོད་ཀྱི་དཔེ་མཛོད་ཁང་དུ་སྤྱི་ཟླ་བ་བཅུ་པ་གྱི་ཚེས་པ་བཅུ་གཅིག་གི་ཉིན་མ་ཨ་མེ་རི་ཁ་གི་ནུབ་བྱང་གཙུག་ལག་སློབ་ཆེན་གྱི་འབུམ་རམས་པ་གྱི་སློབ་གཉེར་བ། རིག་འབྱུང་དོན་གྲུབ་བཀྲ་ཤིས་ལགས་ནས་ཡིག་སྒྱུར་གྱི་ལས་དང་ཆབ་སྲིད་ལྟ་གྲུབ་ཟེར་བ་གྱི་བརྗོད་གཞི་དང་འབྲེལ་ཏེ་གཏམ་བཤད་གནང་ཡོད་ཅིང། སྐབས་དེར་ཁོང་གིས་བོད་མི་རིགས་ཀྱིས་འགྱུར་གྱི་ཐོག་ལས་ཀ་རླབས་ཆེན་མང་བོ་བྱས་བ་དང། ལོ་ཙཱ་བ་ཚོར་བརྩི་བཀུར་ཆེན་པོ་གནང་མཁན་གྱི་མི་རིགས་ཟིག་ཡིན་པ་མ་ཟད། འཛམ་གླིང་ལ་ངོམ་ཆོག་པ་གྱི་ལོ་རྒྱུས་ཀྱི་ཐོག་ཕྱག་ལས་མང་བོ་གནང་ཡོད་ནའང། མ་འོངས་བོད་ཀྱི་ཆབ་སྲིད་དང་སྐད་ཡིག་རིག་གཞུང་གི་གནས་སྟངས་སོགས་ཅི་ཆགས་ཀྱི་ཐད་དེ་ང་ཚོ་ཚང་མས་སེམས་ཁྲལ་བྱ་གཞི་ཆགས་ཡོད་པ་གསལ་སྟོན་གནང་གི་འདུག། ཨ་ནེ་དེ་རིང་ངས་འདི་ཞུ་ཡ་འདི་ད་འགྱུར་གི་སྐོར་ལ་རེད་ད་འགྱུར་དེ་ངའི་བསམ་ཚུལ་ལ་ང་ཚོ་བོད་ཟེར་ཡ་དེ་མི་རིགས་དེ་འགྱུར་གི་སྒང་ལ་ང་ཚོ་ལས་ཀ་རླབས་ཆེན་པོ་ཞེ་པོ་མང་པོ་བྱས་ཡོད་རེད་དེ་ནང་བཞིན་ང་རང་ཚོ་འགྱུར་ཟེར་ཡ་ན་ཡང་ན། ལོ་ཙཱ་བ་སྒྱུར་མཁན་དེ་ཚོ་ལ་ཡང་ང་ཚོ་བརྩི་བཀུར་ཞུ་བྱེད་མཁན་དེ་འདྲའི་གི་ང་ཚོ་མི་རིགས་ཅིག་རེད། འཛམ་བུ་གླིང་སྒང་ལ་འགྱུར་གི་སྒང་ལ་ང་ཚོ་གི་གཅིག་ག་རེ་ཟེར་དགོས་རེད་མི་ལ་ངོམ་ཆོག་ཡ་གི་དེ་འདྲའི་གི་ཕྱག་ལས་མང་པོ་གནང་ཡོད་རེད་ལོ་རྒྱུས་སྒང་ལ་ད་ཡིན་ནའི་མ་འོངས་པ་ང་ཚོ་བཤད་ཁག་པོ་རེད་ག་འདྲ་ཞིག་ཆགས་གི་ཡོད་མེད་བོད་གི་གནས་སྟངས་དང་ང་ཚོ་ཆབ་སྲིད་གི་གནས་སྟངས་ང་ཚོ་སྐད་ཡིག་གི་གནས་སྟངས་ང་རང་ཚོ་རིག་གཞུང་གི་གནས་སྟངས་ཕྱོགས་མང་པོ་ཅིག་ནས་མ་འོངས་པ་ང་ཚོ་ག་ཚད་ཆགས་ཀྱི་ཡོད་མེད་དེ་ད་དངོས་གནས་དྲང་གནས་ང་ཚོ་ཚང་མ་གཅིག་སེམས་ཁྲལ་བྱེད་དགོས་ཡ་དང་བསམ་བློ་གཏོང་དགོས་ཡ་འདི་གཅིག་རེད། ད་དེ་རིང་ངས་འགྱུར་གྱི་སྒང་ལ་བཤད་ཡ་དེ་ང་རང་ནུབ་ཕྱོགས་ལ་འགྲོ་ནས་སློབ་སྦྱོང་ལོ་མང་པོ་བྱེད་རྒྱུ་གི་ང་རང་གི་ཉམས་མྱོང་དང་བཞག་ནས་ནི་སྤྱིར་བཏང་གི་ག་རེ་ཟེར་དགོས་རེད་ང་རང་ལ་བྱུང་རྒྱུ་ཉམས་མྱོང་ངོས་ནས་དེ་བཤད་ཐུབ་ན་སྟེ་ཕྱོགས་གཅིག་ནས་འགྱུར་གྱི་ལྟ་གྲུབ་ཕྱོགས་གཅིག་ནས་འགྱུར་གྱི་ཆབ་སྲིད་ཨ་ནི་ཕྱོགས་གཅིག་ནས་འགྱུར་གྱི་ལག་ལེན། ལག་ལེན་སྒང་ནས་བྱེད་དུས་ཙམ་པ་ནི་ང་ཚོའི་ངོ་འཕྲོད་ཡོང་གི་རེད་ད་གྲུབ་མཐའ་དེ་ཚོ་ཡང་མཚམས་མཚམས་ལ་ཁོ། ལྟ་བ་ཞིག་གི་ནང་ལ་བསྡད་ལག་ལེན་དེ་ཁོ་གཉིས་ཏག་ཏག་ཡང་འགྲོ་ཐུབ་གི་མ་རེད་བ། དེ་སོང་ཙང་དང་པོ་ངས་འདི། ལོ་ཙཱ་བའི་ལས་ཟེར་བ། The Task of Translator། ཨ། ང་ཚོ་ཚང་མས་མཁྱེན་གི་རེད་བྱེ་བྲག་རྟོགས་བྱེད་ཆེན་པོ་གཅིག་བྱེ་བྲག་རྟོགས་བྱེད་འབྲིང་བ་དང་སྒྲ་སྦྱོར་བམ་གཉིས་འདི་ད་བོད་ཀྱི་འགྱུར་གྱི་ད་རྦད་དེ་ཚིག་མཛོད་ཡོད་ན་མེད་ན་དེ་རེད། ཡང་སྤྱི་ཟླ་བཅུ་པའི་ཚེས་པ་བཅུ་གཅིག་གི་ཉི་མ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བུད་མེད་ལྷན་ཚོགས་དང་དབུ་མའི་ལམ་མི་མང་ལས་འགུལ་ཁང། ཆོལ་ཁ་གསུམ་གྱི་ཚོགས་པ་ཁག་བཅས་ནས་བཀོད་སྒྲིག་གནང་སྟེ་གོང་ས་མཆོག་གི་སྐུ་ཕྱྭ་ཞབས་རིམ་ལ་དམིགས་ནས། སྨན་བླའི་མདོ་ཆོག་སོགས་ཀྱི་ཞབས་བརྟན་གནང་ཡོད་པར། རྡརམ་ས་ལའི་གྲྭ་བཙུན་སྔགས་གསུམ་སོགས་སེར་སྐྱ་ཕོ་མོ་ཧ་ཅང་མང་པོ་ལྷན་ཞུགས་གནང་བ། བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ནས་འགྲེལ་བརྗོད་གནང་གི་འདུག། སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་ཨ་ནི། སྐྱབས་མགོན་རིན་པོ་ཆེའི་སྐུའི་བླ་གཟའི་ཉིན་མོ་དེ་ཨ་ནི། བོད་མིའི་ལྟ་བའི་མིག་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཕྱྭ་རང་ལ་དམིགས་ཏེ་ཨ་ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ལྔ་གི་ངོས་ནས་འདུག་སེ་རྒྱལ་བའི་ཞབས་རིམ་དང། འདུག་སེ་གོ་སྒྲིག་ཞུས་པ་ཡིན། དེའི་ཐོག་ལ། བོད་བུད་མེད་ལྷན་ཚོགས་དེ་ནང་བཞིན་གྱི་དབུས་གཙང། དེ་ནང་བཞིན་མདོ་སྟོད་མདོ་སྨད། ཨ་ནི་དབུ་མའི་ལམ། ང་ཚོ་ཚོགས་པ་ལྔ་གི་ངོས་ནས་ཨ་ནི་ཞབས་རིམ་འདི་གོ་སྒྲིག་ཞུས་ཞབས་རིམ་འདི་ཨ་ནི་སྐྱབས་མགོན་རིན་པོ་ཆེ་ཁ་སང་ཉེ་བའི་ཆ་ནས་ཨ་ནི་མགུལ་ཆམ་བཞེས་པའི་ཐོག་ནས་རྒྱལ་ས་ལྡི་ལི་ལ་ཡང་འདུག་སེ་སྐུའི་འཕྲོད་བཞེས་དང་ལྡན་པའི་འདུག་སེ་བརྟག་དཔྱད་ལ་ཕེབས་པའི་སྐབས་སུ་ལ་ཨ་ནི་ང་ཚོས་འདུག་སེ་ཡང་གོ་སྒྲིག་ཞུས་པ་ཡིན། དེ་སོང་ཙང་དེའི་ཉིན་མོ་གི་ཞབས་རིམ་དེ་ཨ་ནི་སྨན་བླའི་མདོ་ཆོག་དང་དེ་ནང་བཞིན་གྱི་སྒྲོལ་མའི་འདུག་སེ་ཆོ་ག་དེ་འདྲའི་ཅིག་གོ་སྒྲིག་ཞུས་ཡོད་དེའི་སྐབས་སུ་ལ་ཨ་ནི་དགོན་སྡེ་གྲྭ་ཚང་རེད་དེ་ནང་བཞིན་གྱི་བཙུན་དགོན་ཚང་མ་ནས་ཨ་ནི་ཧ་ལས་པའི་མང་པོ་མཉམ་ཞུགས་གནང་བཞག་དེ་ནང་བཞིན་གྱི་རྡ་རམ་ས་ལ་གི་མང་ཚོགས་ངོས་ནས་མང་པོ་ཞེ་པོ་མཉམ་ཞུགས་གནང་བཞག་ཞུས་ཡང་ང་ཚོས་ཉིན་རྐྱང་གོ་སྒྲིག་ཞུས་པ་ཡིན།

ལགས་སོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་རམ་ས་ལ་གི་ཉིན་དེབ་ཀྱི་ལེ་ཚན་གསན་མཁན་རྣམ་པ་ཚོ་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་དེ་རིང་གི་ངེད་ཀྱི་ལས་རིམ་འདི་གི་ནང་བཞུགས་སྒར་རྡ་རམ་ས་ལ་གི་འགྲེམས་སྟོན་ཁང་གི་ནང་ད་ལྟ་སྔོན་མ་ཨ་མི་རི་ཁ་གི་དབུས་གསང་བའི་ལས་ཁུངས་དང། བོད་པ་གི་ནས་ད་ཅིག་རང་དབང་འཐབ་རྩོད་གནང་མཁན་གྱི་འཇབ་དམག་དེ་ཚོ་མཉམ་འབྲེལ་གྱི་ཐོག་ནས་ད་བོད་དོན་འཐབ་རྩོད་དང་ཨ་ནེ་ཅིག་ད་དྲག་པོའི་སྒོ་ནས་འཐབ་རྩོད་གནང་བ་གི་ལོ་རྒྱུས་དང་འབྲེལ་བ་གི་ཐོག་ནས་སྐབས་དེ་གི་ད་གློ་སྒྲིག་འཛུགས་གི་ནས་དཔོན་པོ་མཐོ་ཤོས་གི་གྲས་ད།

ཇི་ག་ཕྱིན་པ་ཁོ་ཚོའི་རིགས་ཁོ་ཚོ་མང་པོ་གཅིག་ལ་ང་ཚོ་རྩད་གཅོད་བྱས། ཨ་ནི་བརྙན་འཕྲིན་ཐོག་ནས་ང་ཚོ་དྲི་བ་དྲིས་ལན་དག་ཁོ་ཚོ་ལ་བཅར་འདྲི་བྱས་རྗེས་ཁོ་ཚོའི་ལོ་རྒྱུས་དེ་ཚོ་མང་པོ་གཅིག་ང་ཚོས་བསགས་བཞག་ཡོད། ད་གློག་བརྙན་ནང་ལ་ད་ལོ་རྒྱུས་གློག་བརྙན་སྐར་མ་ལྔ་བཅུའི་གློག་བརྙན་ཡིན་དུས་ལོ་རྒྱུས་དེ་ཚོ་སྦིས་མ་ཞིག་སྟོན་ཐུབ་མ་རེད་པ་དེ་ཡིན་ཙང་ད་ལྟའི་སྐབས་ལ་ང་ཚོ་ག་རེ་བསམས་སོང་ཞུས་པ་ཡིན་ན།

ཨ་རི་གི་ནས་གསང་བའི་ལས་ཁུངས་ཀྱི་ཐོག་ནས་ད་ཅིག་བོད་ལ་རོགས་པ་བྱས་ནས་དྲག་པོའི་ཐོག་ནས་ད་ཅིག་བོད་ཀྱི་མི་མང་པོ་ཅིག་ཨ་རིའི་ནང་འཁྲིད་བྱས་སྦྱོང་བརྡར་ཕུལ་ཡ་དང་མཚོན་ཆ་སྤྲད་ཡ་དང་དེ་འདྲའི་མང་པོ་ཅིག་བྱུང་འདུག་བ་དེ་འདྲ་ཡིན་དུས་དེ་རིང་གི་ནས་རྣམ་པ་ཚོ་གི་ཡང་ཅིག་པར་རིས་འགྲེམས་སྟོན་དེ་གི་ནང་དེ་ཚོའི་རིགས་དེ་ག་འདྲ་ཅིག་ཚུད་ཡོད་ན་ཅིག་རྦད་དུ་དངོས་ཀྱི་ཆ་ཆོད་དངོས་གནས་ཀྱི་ཅིག

དེབ་དེ་ཚོ་དང་དེབ་དེ་ཚོ་གི་རྒྱུ་ཆ་དང་དེབ་དེ་ཚོ་གི་སྙིང་དོན་འདྲ་བོ་གང་འདྲ་ཞིག་ཡིན་ན་ལགས། དེ་ག་རང་རེད་ད་ངས་ད་ཅི་ཞུས་པ་ནང་བཞིན་པཱ་ལགས་ཁོ་རང་གི་ད་ཕྱག་ལས་གནང་པའི་སྐབས་ལ་ཡིག་ཆ་ཁག་དང་པར་དེ་འདྲ་མང་པོ་ཅིག་བསགས་གནང་བ་རེད་བ། ཁོ་རང་གི་དམིགས་ཡུལ་འདི་དེ་དུས་ནས་ཅིག་མ་འོངས་པ

ཐོག་མར་ཁྱེད་རང་གི་དེ་ཧ་གོ་དུས་གལ་སྲིད་མཁྱེན་ཡོད་ན་དང་པོ། གཅིག་ཚོར་བ་རོ་ག་འདྲ་བྱུང་སོང། རེད་ད་ང་ཆུང་དུས་ད་པཱ་ལགས་ཕྱག་ལས་ག་རེ་གནང་གི་ཡོད་མེད་དེ་རྩ་བ་རང་ནས་ང་ཚོ་ཤེས་ཀྱི་མེད། ང་ཚོ་ད་དེ་དུས་རྡོ་རྗེ་གླིང་ལ་འཚར་ལོངས་བྱེད་ཀྱི་ཡོད། ང་ཚོ་ལ་ད་པཱ་ལགས་ཨམ་ལགས་ག་རེ་གསུངས་རེད་ཟེར་ན་པཱ་ལགས་ཁོ་རང་བོད་གཞུང་གི་ཕྱག་ལས་གནང་གི་ཡོད་རེད། མཚམས་མཚམས་ཁོ་རང་ལྡི་ལི་དང་རྡ་རམ་ས་ལ་འགྲོ་བ་ཐེག་གི་རེད། ཟེར་ནས་ཟླ་བ་ཁ་ཤས་ཐེག་གི་རེད།

པཱ་ལགས་ཀྱི་དེ་འདྲ་གི་བློ་སྒྲིག་འཛུགས་གི་ནི་མགོ་ཁྲིད་གཙོ་གྲས་ཅིག་ཆགས་གི་ཡོད་རེད་ཨ་ནི་སྤྱིར་བཏང་གི་བློ་སྒྲིག་འཛུགས་དེ་ད་ཅིག་དཔེ་དེ་གཙོ་ཆེ་ཞིང་ད་ཅིག་ཁམས་ཕྱོགས་ནི་མི་མང་པོ་ཅིག་གི་རང་སྲོག་བློས་གཏོང་ཅིག་ནི་ད་ཅིག་ཆ་ཤས་བླངས་ཡོད་རེད་དེ་ག་ནང་བཞིན་གི་དབུས་གཙང་དང་མདོ་སྨད་གི་ཕྱོགས་པ་ཡོད་རེད་དེ་འདྲ་ཡིན་དུས་ཆོལ་ཁ་གསུམ་གི་ནི་ཅིག་དེ་འདྲའི་གི་མི་མང་པོ་ཅིག་གི་ད་མ་བསྐུལ་དང་བླངས་གི་ཐོག་ནི་ཧ་ལས་པ་གི་བློས་གཏོང་ཆེན་པོ་གི་ཐོག་ནི་དེ་འདྲའི་གི་དྲག་པོའི་འཐབ་རྩོད་བྱེད་ཡ་དེ

ཡིན་ནའི་གལ་ཆེན་པོ་ག་རེ་མཐོང་འདུག་ཟེར་བ་ཡིན་ན་འདིའི་སྐབས་ལ་རོ་ད་རྒྱ་མིས་དང་པོ་བོད་ནང་བཙན་འཛུལ་བྱས་པ་དང་ཨ་ནི་ལྔ་བཅུ་ང་དགུའི་ལོ་དང་དེའི་རྗེས་ད་ལོ་ཁ་ཤས་རིང་བོད་མི་ཚོས་ཅིག་རྒྱ་མིར་ཁ་གཏད་བཅག་པ་རེད་དྲག་པོའི་ཐོག་ནས་ཁ་གཏད་བཅག་པ་རེད་འདི་ཨ་ནི་དྲག་པོའི་ཐོག་ནས་ཁ་གཏད་བཅག་པ་མ་ཟད་མི་སྟོང་ཕྲག་མང་པོས་རང་སྲོག་བློས་བཏང་རེད་བོད་དོན་ད་བོད་རྒྱལ་སྤྱིའི་དོན་དག་ལ་ད་འདི་ང་ཚོ་ག་དུས་ནས་བརྗེད་རྒྱུ་མི་འདུག། བོ་སྐབས་གཅིག་ལ་ང་ཚོ་ཅིག་བཙན་བྱོལ་ནང་ལ་ཏོག་ཙམ་ཅིག་ག་རེ་ཟེར་རེད་ང་ཚོའི་ད་ཐབས་ལམ་འདི་ད་ཞི་བའི་ཐབས་ལམ་ཅིག་ཡིན་པ་ཡིན་ཙང་ད་དེ་ཚོའི་ཐོག་ཅིག་ཡང་ཞེ་དྲག་ཅིག་ང་ཚོ་དོ་སྣང་མ་བྱས་པའི་བཟོ་འདྲ་ཅིག་ཆགས་ཡོང་གི་འདུག་ངས་བྱས་པ་ཡིན་ན་འདི་བློ་ཕམ་པའི་གནས་ཚུལ་རེད་བསམ་གྱི་འདུག་བྱས་ཙང་འདིའི་སྐབས་ཀྱི་ཁོང་ཚོས་ཅིག་ཤུགས་བརྒྱབ་པ་དང་དཀའ་ལས་བརྒྱབ་པ་དེ་ཚོ་སྒང་ག་ལོག་དང་ལོ་དེང་སང་ཡིན་ནའི་ཅིག་གལ་ཆེན་པོ་རེད་ང་ཚོ་ལ་ཅིག་སེམས་ཤུགས་སྐྱེ་ཡག་རེད་ང་ཚོ་སྤོབས་པ་ཅིག་འབར་ཡག་རེད་དེ་ཚོའི་ཐོག་ལ་ད་ང་ཚོ་དམ་འདས

དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་འདས་པའི་བདུན་ཕྲག་གཉིས་གསུམ་ཙམ་ནས་བཟུང་བལ་ཡུལ་ནང་ཆོས་འབྲེལ་གྱི་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པ་ལྟར་སྤྱི་ཟླ་བཅུ་པའི་ཚེས་བཅུ་བཞི་སྟེ། རེས་གཟའ་སྤེན་པའི་ཉིན་བལ་ཡུལ་གྱི་རྒྱལ་ས་ཀཱཐ་མན་གྲུའི་ནང་བོད་མི་གཙོ་བོར་གྱུར་བའི་དད་ལྡན་ཕྱི་ནང་མི་རིགས་སྟོང་ཚོ་མང་པོར་འཛམ་གླིང་ཞི་བདེའི་ཆེད་དུ་སྤྱན་རས་གཟིགས་རྒྱལ་བ་རྒྱ་མཚོའི་ལྷ་ལྔ་ལས་གྲུབ་པའི་སྤྱན་རས་གཟིགས་ཀྱི་དབང་ཆེན་སྩལ་གནང་མཛད་འདུག། ད་ལྟ་ཁྱེད་རང་རྣམས་ལུས་རྣམ་སྣང་གི་ཆོས་བདུན་དང་ལྡན་པར་བྱས་ལ་ཆོས་ཐམས་ཅད་སྨྲ་བསམ་གྱིས་མི་ཁྱབ་པའི་རང་བཞིན་ཡན་ལག་བདུན་དང་ལྡན་པའི་ཕྱག་རྒྱ་ཆེན་པོའི་བདག་ཉིད་རྡོ་རྗེ་འཆང་ཆེན་པོའི་རང་བཞིན་ལ་ཅུང་ཟད་རེ་མཉམ་པར་འཇོག་པར་ཞུ། ཡང་རིན་པོ་ཆེ་མཆོག་གིས་སྤྱན་རས་གཟིགས་ནི། བོད་མི་གཙོ་བོ་རུ་གྱུར་བའི་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་མང་རྣམས་དང་དམིགས་བསལ་གྱི་འབྲེལ་བ་ཡོད་པ་དང། ཡང་རྒྱལ་མཆོག་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་ནི་སྤྱན་རས་གཟིགས་དངོས་ཡིན་པ་དང་དུས་རྟག་ཏུ་གོང་ས་མཆོག་གི་བཀའ་དྲིན་དྲན་པའི་ཐོག་ནས། རང་ཉིད་ཀྱིས་བཀའ་བཞིན་སྒྲུབ་དགོས་པའི་ལམ་སྟོན་སྩལ་དོན། སྔོན་རྒྱལ་བློན་བྱང་ཆུབ་སེམས་དཔའ་རྣམས་ཀྱིས་གཙོས་པའི་ཨེ་ནུ་ཆོས་བརྒྱུད་རིས་སུ་མ་ཆད་པའི། བླ་མ་སྐྱེས་བུ་བསམ་གྱིས་མི་ཁྱབ་པ་མང་པོ་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་འཕྲུལ་བྱོན་ཡོད་པ་རེད། ཨེ་ནུ་ལྷག་པར་དུ་རྒྱལ་བ་སྐུ་འཕྲེང་རིམ་བྱོན། ཨེ་ནུ་ལྷག་པར་དུ་ད་ལྟ་རྒྱལ་བ་སྐུ་འཕྲེང་བཅུ་བཞི་པ། ཨེ་ནུ་འཕགས་པ་སྤྱན་རས་གཟིགས་དངོས། སྟབས་ང་ཚོ་ལ་བཀའ་དྲིན་བསམ་གྱིས་མི་ཁྱབ་པ་ཡིན་པ་རེད། དུས་རྟག་ཏུ་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་རྗེས་སུ་དྲན་པའི་སྒོ་ནས་ཨེ་ནི་མཆོད་པ་མཆོད་པ་ཡག་ཤོས་དེ་ཨེ་ནི་བཀའ་བཞིན་སྒྲུབ་ཡག་དེ་ཡིན་པ་རེད། ཨེ་ནི་རྒྱལ་བ་རིན་པོ་ཆེ་གི་བཀའ་ཆོས་དང་བཀའ་སློབ་ད་རབ་དང་རིམ་པ་མང་པོ་གནང་ཡོད་རེད་དེའི་ཆེད་དུ་ཨེ་ནི་ངེས་པར་དུ་དེ་དོན་ཨེ་ནི་ཚང་མ་ལོག་གི་ཐུགས་ལ་འཇགས་པའི་ཐོག་ནས་ཕྱག་བཞེས་དུ་བསྟར་ཐུབ་པ་གནང་རོགས་གནང་ཞུ་ཡག་ཡིན། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་སྐོང་ཚོགས་གནང་ཞིང་སྐབས་བདུན་པའི་ཚོགས་གཙོ་དང་དྲུང་ཆེ་གཉིས་གསང་བའི་འོས་བསྡུའི་ལམ་ནས་འོས་འདེམས་གནང་རྒྱུ་ཡིན་པ་རེད་བཞག་དེ་ཡང་ཨོ་གླིང་ཁུལ་གྱི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་བའི་ནང། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་ཚོགས་ཀྱི་ཡོད་རེད། ད་འགན་འཛིན་ལྷན་ཚོགས་ཟེར་དུས་ཡིན་ཡ་ཁ་ལས་སུ་ཞུས་པ་ཡིན་ན། ས་གནས་བོད་རིགས་མཐུན་ཚོགས་ད་ལྟའི་ཆར་ལ་བཅུ་འདུག་བཅུ་འདི་དག་གི་ནང་ནས་ད་ཚོགས་འདུ་ལ་ཚུར་སླེབས་བྱས་རྒྱུན་ལས་ཚོགས་གཙོ་དང་རྒྱུན་ལས་གཅིག་སླེབས་ནས་ཨ་ནི་ཚོགས་འདུ་ཚོགས་ཀྱི་ཡོད་རེད་ད་དེའི་ནང་ལ་རྒྱལ་ཡོངས་ཀྱི་ཐོག་ནས་ཨ་ནི་ལས་དོན་བྱེད་དགོས་ཡ་གྲོས་ཆོད་དེ་འདྲ་བཞག་ཨ་ནི་གྲོས་ཆོད་དེ་གཞི་བཞག་ནས་ཨ་ནི་ལོ་གཉིས་རིང་དུ་ཡ། ལས་དོན་གྲོས་གཞི་ལ་དཔག་པའི་ཨ་ནི་ལག་ལེན་བསྟར་ཡག་གི་གནས། ཡང། ཨ་མི་རི་ཀའི་རྒྱལ་ཡོངས་བདེ་སྲུང་ལས་ཁུངས་ཀྱི་མགྲིན་ཚབ། John Kirby ལགས་ཀྱིས་བྱང་ཀོ་རི་ཡས་འདས་པའི་བདུན་ཕྲག་ཁ་ཤས་ནས་ར་ཤི་ཡར་འབར་རྫས་ལ་སོགས་དང་དམག་ལ་མཁོ་བའི་ལག་ཆ་ཡོད་པའི་སྣོད་ཆས། ཆིག་སྟོང་ལྷག་ར་ཤི་ཡར་བཏང་སྐོར་རེས་གཟའ་པ་སངས་ཉིན་གསུངས་པ་མ་ཟད་བྱང་ཀོ་རི་ཡའི་གོ་མཚོན་ལག་ཆ་ཡོད་པའི་སྣོད་སུམ་བརྒྱའི་ནང་དམག་དོན་ཡོ་བྱད་བླུགས་བཞིན་པའི་འདྲ་པར་ཁག་ཅིག་ཀྱང་འགྲེམས་སྤེལ་གནང་འདུག། ཡང་རྒྱ་ནག་གི་ཁྲིམས་བཟོ་ལས་ཁང་མཐོ་ཤོས་དུ་ངོས་འཛིན་བྱས་པའི་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ལྷན་ཚོགས་དེ་འདི་ཚེས་ཉི་ཤུ་ནས་ཉི་ཤུ་བཞི་བར། ཉིན་བཞིའི་རིང་རྒྱ་ནག་རྒྱལ་ས་པེ་ཅིན་དུ་སྐོང་ཚོགས་གནང་རྒྱུ་ཡིན་པ་རེད་ཅེས་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་རེས་གཟའ་པ་སངས་ཉིན་གནས་ཚུལ་སྤེལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡང་སྒྲོན་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།